མེ་གསོད་རུ་མི་ཞིག་བྱེད་དགོས་ཡོད་ན། ངེད་ལ་རྨང་གཞིའི་སྦྱོང་བརྡར་ནས་འགོ་བཙུགས་དགོས་རེད། རྨང་གཞིའི་སྦྱོང་བརྡར་འགོ་བཙུགས་པའི་མ་ཚད། ད་དུང་མེ་གསོད་ཀྱི་ཡོ་བྱད་ཚང་མ་བློ་ཁོང་དུ་ཆུད་དགོས་རེད། སློབ་སྦྱོང་བྱས་པ་བརྒྱུད་མེ་གསོད་རུ་མི་ཚོས། མེ་བསད་དུས། ཡོ་བྱད་ག་གི་བེད་སྤྱོད་བཏང་ན་མི་ལ་ཡང་གནོད་འཚེ་མེད་པ་དང། ད་དུང་ཡོ་བྱད་ག་གི་བེད་སྤྱོད་བཏང་ནས་མེ།

རང་གིས། མགྱོགས་པོ་མ་ཡོང་བ་བྱེད། ད་དུང། ཐང་ངེ་ཐང་ངེ་བྱས་པ་ཡིན་ན། རང་མེ་གསོད་རུ་མི་ཅིག་བྱེད་ཡག་གི་ཐོབ་ཐང་དེ་ཡོག་མ་རེད། རྔ་དབྱིབས་ཤ་བ་བཀག་སྡོམ་རུ་ཁག་ལ་འཛུལ་བའི་རྗེས་ལ། རུ་མི་ཚོ་ཞོགས་ཀས་ལས་ཀ་བྱས། རུ་མི་ཚོའི་སེམས་ཤུགས་ཆེན་པོ་ཞེ་དྲག་ཡོག་རེད། ད་དུང། སྐབས་འཕྲལ་གྱི་གནས་ཚུལ་ལྷག་ཡོང་བསམ། ཚང་མས་གྲ་སྒྲིག་ཨང་གསར་བྱས་སྒུག་བསྡད་ཡོག་རེད། ཁོང་ཚོའི་རུ་ཁག་དེའི་ནང་ལ། ཧང་ཀོག་ཁྱོན་བསྡོམས། ཉི་ཤུ་རྩ་བཞི་ཡོག་རེད། དེ་ནས་རྒྱང་བསྒྲགས་ནང་ནས། ཛ་དྲག་གི་གནས་ཚུལ་ཐོན་སོང་ཛ་དྲག་གི་གནས་ཚུལ་ཐོན་སོང། མགྱོགས་པོ་བྱ་སྤྱོད་སྤེལ་མགྱོགས་པོ་བྱ་སྤྱོད་སྤེལ། ས་ཆ་ག་པར་རེད། ལྟ་སོ་ཁང་ནང་ལས་ཀ་བྱེད་མཁན་གྱི་འུག་པས་ལམ་སང་ལྟ་སོ་ཁང་ནང་ལ་ཕྱིན་པ་རེད། ལྟ་སོ་ཁང་ནང་ལ་ཕྱིན་པའི་རྗེས་ལ་འུག་པ། སྲོག་སྐྱོབས་དང་ཟེར་ཡག་གི་བརྡ་རྟགས་ཤིག་མཐོང་བ་རེད། དེ་ནས་འུག་པས་མེ་གསོད་རུ་མི་ཡོངས་ལ་བརྡ་སྤྲད་པ་རེད། མེ་གསོད་རུ་མི་ཚོས་དེ་གོ་བའི་རྗེས་ལ། གཉིད་ཟ་མི་ཟ་མི་ལ། ལྕགས་ཀ་ནས་མར་འཁྱུད་རྗེས་ལམ་སང་སྐྱབས་པར་ཕྱིན་པ་རེད། རྔ་དབྱིབས་ཤ་བ་གིས་དུས་ཚོད་ཐུང་ཐུང་ནང་ལ་གྲ་སྒྲིག་བྱེད་དགོས་ཡག་དེ་ཚོ་ཚང་མ་གྲ་སྒྲིག་བྱེད་ཐུབ་དགོས་རེད། མི་སྒེར་གྱི་མེ་གསོད་ཡོ་ཆས། མེ་གསོད་རུ་མི་ཅིག་ཡིན་ན། ཡིན་གཅིག། ལུས་སྲུང་གི་ཡོ་ཆས་དེ་ཡག་པོ་བྱས་གོན་དགོས་རེད། དཔེར་ན་ཆ་བཞག་ན། དབྱང་རླུང། ཞྭ་མོ། ལག་ཤུབས། ད་དུང། མེ་སྲུང་ལྷམ། དེ་ཚོ་ཚང་མ་གོན་དགོས་རེད། སྐར་མ་གཉིས་ནང་ཚུད་ལ་མེ་གསོད་རུ་མི། གྲ་སྒྲིག་བྱེད་དགོས་དེ་ཚོ་ཚང་མ་བྱས་རྗེས། ཐོན་ཆོག་ཆོག་བྱས་བསྡད་དགོས་རེད། ཡིན་ནས་རྔ་དབྱིབས་ཤ་བ། ད་དུང། མེ་གསོད་རླངས་འཁོར་བཏང་ཆོག་གི་ཡོད་མ་རེད། དེ་ནས་མེ་གསོད་རླངས་འཁོར་མདུན་སྐྱོད་བྱེད་དུས།

རྔ་དབྱིབས་ཤ་བ་གིས་སྒྲོམ་སྟེགས་སྤོ་ལོ་ཡག་པོ་ཞེ་དྲག་རྒྱག་གི་ཡོག་རེད། མེ་གསོད་རུ་མིའི་ངོས་ནས་བཤད་ན་བདེ་ཐང་གི་གཟུགས་པོ་དེ་གལ་ཆེ་ཤོས་རེད། ད་དུང་མེ་གསོད་རུ་མི་ཚོས་ཁ་ལག་རེས་མོས་བྱས་བཟོ་རེས་བརྩི་གི་ཡོག་རེད། དེ་རིང་ཁ་ལག་བཟོ་རེས་སུར་འཁེལ་བ་རེད་ཟེར་ན། མེ་གསོད་རུ་མི་ཁྱི་ཕྲུག་ལ་འཁེལ་བ་རེད། ཁྱི་ཕྲུག་གིས་ཁ་ལག་བཟོ་ཤེས་ཀྱི་མེད་ཙང། ཁྱིས་ཟ་ཡག་གི་བག་ཕྲན་འདོན་ཡོང་བ་རེད། རུ་མི་ཚོས་བག་ཕྲན་མཐོང་བའི་རྗེས་ལ། ཚང་མས་ཟ་འདོད་ལངས་ཡོག་མ་རེད། དེ་ནས་ཚང་མ་ཉོབ་བྱས་བསྡད་དུས། རྒྱང་བསྒྲགས་ནང་ནས། ཛ་དྲག་གི་གནས་ཚུལ་ཐོན་སོང། ཛ་དྲག་གི་གནས་ཚུལ་ཐོན་སོང། རི་བོང་གསོ་སའི་ར་བ། ཨང་རྟགས་སུམ་ཅུ་སོ་གཉིས་ཕྱོགས་ལ་གནས་ཚུལ་འདུག། སྟབས་ཡག་ནས་ཉེན་བརྡའི་སྐད་རྒྱབ་པ་རེད། ཚང་མས་ཁ་ལག་མ་བཟས་པ་བྱས། ལམ་སང། རི་བོང་གསོ་སའི་ར་བར་ཕྱིན་པ་རེད། ད་རིང་གི་རོགས་སྐྱོར་བྱ་སྤྱོད་ནང་ལ། རུ་མི་ཚོས་ངེས་པར་དུ་དུག་འགོག་ངོ་འབག་གོན་དགོས་རེད། ཙི་ཙི་དྲི་མ་ངན་པ་ཁ་ཅིག་གིས། རི་བོང་ལ་ཁ་གཏད་བྱས། དྲི་མ་ངན་པ་བཏང་ཙང། རི་བོང་ཚང་མ་ལོག། མགོ་ཡུ་འཁོར་བྱས་རིལ་བ་རེད། ཡིན་ནའི་སེམས་ཁྲལ་བྱེད་དགོས་མ་རེད། མེ་གསོད་རུ་མི་ཚོས། རི་བོང་དེ་ཚོ་ཚང་མ་ལོག། སྨན་ཁང་ལ་བསྐྱལ་ཙང། ཏན་ཏན་དྲན་པ་གསོ་གི་རེད། ཡིན་ནའི་མེ་གསོད་རུ་མི་དོམ་ལགས། ཙི་ཙི་དེ་ཚོས་བཏང་པའི་དྲི་མ་ངན་ཐག་ཆོད་བྱས། མགོ་ཡུ་འཁོར་བ་རེད། མེ་གསོད་རུ་མི་དོམ་ལགས་མགོ་ཡུ་འཁོར་ཡག་རྒྱུ་མཚན་ག་རེད་ཟེར་ན།

དེ་ནས་རུ་དཔོན་ཚོས་བྱས་རྔ་དབྱིབས་ཤ་བ་ལགས་ལ། བྱས་རྗེས་རྟགས་མ་སྤྲད་པ་རེད། དེའི་རྗེས་ལ། རྔ་དབྱིབས་ཤ་བ་ལགས་གཞི་ནས། མེ་གསོད་རླངས་འཁོར་གཏོང་ཡག་བྱུང་བ་རེད་ལ། ཚད་དང་ལྡན་པའི་མེ་གསོད་རུ་མི་ཅིག་ཆགས་པ་རེད། རྔ་དབྱིབས་ཤ་བ། རང། གྱོང་པོ་བྱུང།